ཡུལ་ལ་འཇུག་ཚུལ་གྱི་ཁྱད་པར་མང་པོ་ཞེ་པོ་ཞིག་དང། ནང་པའི་འདོད་ཚུལ་དང་ཕྱི་པའི་འདོད་ཚུལ། རྩོད་པ་ཞིབ་རྩོད་འདུག་ག། འདི་ཞེ་པོ་གལ་ཆེན་པོ་རེད་ཤག། ཡུལ་ཅན་ཤེས་པས། ཡུལ་འཇལ་ལུགས་ལ་ཡང་མི་འདྲ་མི་འདྲ་ག་རེ་ག་རེ་ཡོད་མེད་དེ་ཚོ་བྱས་ཏེ། ཧྲ་གནད་འགག་ཆེན་པོ་རེད་ཤག། ད། གཞི་བདེན་པ་གཉིས་ཡོད་པ་ཡིན་ཙང་ཨེ་ནི་ལམ་ཐབས་ཤེས་གཉིས་དེ་ལ་བརྟེན་འབྲས་བུ་སྐུ་གཉིས། གདམ་ས་ལ་ཡིན་ན་སྐར་མ་བཅུ་ཉི་ཤུ་འདྲ་སྔ་རུ་བཏང་ཆོག་གི་རེད་ཕྱི་རུ་བཏང་ཆོག་གི་རེད་ད་ལྟ་ཏག་ཏག་ལ་ད་མ་བྱས་འགྲིག་མི་འདུག་ག། ཡང་ད་བྱས་ན། ཨོ་ད་དེ་འདྲེ་ག་ཨེ་ནི་ཐབས་ཤེས།

ཀུན་རྫོབ་བྱང་ཆུབ་སེམས་སྦྱོང་ཡ་བྱེད། ཐབས་ཀྱི་རྣལ་འབྱོར་དུ་བྱེད། ལ་དེ་ནས་ཤོ་ལོ་ཀ་ཐ་མ་དེ་གིས་ནི། ད་དོན་དམ་བྱང་ཆུབ་སེམས་བསྒོམ་ཡ། སྟོང་ཉིད་བསྒོམ་ཡ་དེ་མི་རིགས། ད་དེ་བདག་ནི་སེམས་ཅན་ཐམས་ཅད་ལ། ཡིད་བཞིན་ནོར་བུ་ལས་ལྷག་པའི་དོན་མཆོག་སྒྲུབ་པའི་བསམ་པ་ཡིས་རྟག་ཏུ་གཅེས་པར་འཛིན་པར་ཤོག་ཅེས་ནི་ད་ཤོ་ལོ་ཀ་དང་པོ་དེ་གིས། ད་སེམས་ཅན་ཐམས་ཅད་ལ་ཡ། གཅེས་པོ་བྱེད། གཅེས་པོ་བྱེད་སྟངས་འདི་དམན་པ་རུ་བལྟས་ནས་གཅེས་པོ་བྱེད་པ་མིན་པ།

སེམས་ཅན་ལ་བརྟེན་ནས་ཡོང་དགོས། གཏམ་སྙན་གྲགས་ཟེར་དེ་སེམས་ཅན་ལ་བརྟེན་ནས་ཡོང་དགོས། དཔེར་ན media མི་ཚོ་གལ་ཆེན་འདུག། བསམ་ནག་བྱ་བ་ཞིག་འདི་བྱེད་ཐུགས་ལྟ་ཡ། བསམ་ནག་བྱ་ཡ་ལས་དྲིན་ཆེན་པོ་ཤ་རེད། ད་ག་ད་ང་ཚོ་མིའི་མི་ཚེ་འདི་ཅིག་གང་འདྲ་ག་ཚོགས་རུ་ཁའི་ཅིག་བདེ་པོ་ཡོང་ཡ་ད་ཅིག་སེམས་པ་སྐྱིད་པོ་ལྷོད་ལྷོད་ཡོང་ཡ་ཟེར་མཁན་འདི་མིའི་བྱམས་བརྩེ་ལ་ཡ་ཞེ་པོ་ཅིག་འདི་རག་ལས་འདུག། Almost like I think the very existence or, or basis of our existence uh, seems very much related with human affection without human affection our life uh, cannot start cannot begin and then uh, sustenance uh, proper growth all this is much depend on human affection to oneself also in order to achieve calm mind again the uh, the individual uh, the more you have sense of caring of other so you get some kind of uh, more deeper satisfaction i think the the very moment you see you uh, uh, you develop sense of caring then because of your own mental attitude the others appears to, uh, appears to to oneself more positive the more you reject because of that mental attitude others others appear to us something little negative uh, and another thing quite clear the moment you think oneself uh, whole your mind focusing very narrow area uh, so within that some uh, uncomfortable, some painful things or some tragic things appears uh, huge and that bring us fear, uncomfortable or kasota. But to make siddha, the moment think of others, sense of caring, uh, your mind then widened. So within that sort of wide sort of kasota, angle the your own problem then uh, appears no significance so it make big differences and then also there is uh, i think the one another i think important factor that is uh, uh, more have the sense of caring of other uh, in spite of your own difficult situation the underneath you have some kind of strength in spite of your own uh, the problem these things this insignificant and no sort of botheration

རང་གི་སྡུག་བསྔལ་གྱིས་སེམས་མ་སྐྱིད་པ་ཡོད་རེད་པ་གཉིས་པོ་དེ་ལ་ཁྱད་ཞེ་དྲག་འདུག་གཞན་གྱི་སྡུག་བསྔལ་བསམ་པའི་ཐོག་ནས་སེམས་ཏོག་ཙམ་མ་སྐྱིད་པ་ཡོད་རེད་པ་དེ་གཏིང་གཏིང་དེ་དང་དུ་ལེན་པ་རེད། གཞན་གྱི་སྡུག་བསྔལ་དང་དུ་ལེན་པ་རེད། མི་འདོད་པར་རང་དབང་མེད་པར་གཞན་གྱི་སྡུག་བསྔལ་དེ་སོ་སོའི་སྒང་ལ་བབས་པ་མ་རེད། དང་དུ་ལེན་པ་རེད། ཅིག་ཤོས་དེ། རང་དབང་མེད་པར་སོ་སོའི་སྒང་ལ་སྡུག་བསྔལ་གྱིས་ནོན་བསྡད་པ་ཡིན་དུས་ནང་གི་བསམ་བློའི་ཁྱེར་སོ་ལ་ཁྱད་པར་ཞེ་དྲག་འདུག། ཨ་ནི་གཞན་གྱི་བདེ་བ་སྡུག་བསྔལ་ལ་སེམས་ཁུར་བླངས་ནས། ད་ཅིག་གཞན་ལ་བྱམས་བརྩེ་སྒོམ་དུས་ཙམ་ནས། རང་གཅིག་སྐབས་རེ་ཚིག་གི་མདུན་ན་ཡོང་དུས་རང་ཉིད་ཡལ་བར་དོར་ཟེར་ཞིང་གཞན་གཅེས་པར་འཛིན་རང་ཉིད་ཡལ་བར་དོར་ཟེར་ཞིང། དེའི་ཚིག་གི་གོ་བ་དེ་དང་ནི་གཞན་གཅེས་གཞན་འདི་ཁྱད་དུ་གསོད་པ་མེད་པ་ཅིག་དང་སྐད་ཆ་གཙོ་བོ་དེ་རེད་མ་གཏོགས་རང་ཡལ་བར་དོར་ཟེར་བའི་རང་རྦད་བློས་བཏང་རང་ལ་པའི་སོ་སོ་པའི་ཁོང་ཁྲོ་ཟ་བའི་སྐད་ཆ་རྩ་བ་ཉིད་ནས་རེད་མི་འདུག་ག་གང་ལྟར་དངོས་ཡོད་གནས་ཚུལ་ལ་ཡང་ངེད་ལ་རང་ལ་བརྩེ་བ་དེ་ཡོད་དགོས་ཀྱི་ཡོད་རེད། རང་ལ་བརྩེ་བ་དེ་ཡོད་པའི་ཐོག་ནས་ཨེ་ནི་གཞི་ནས་བརྩེ་བ་དེ་ཕར་རྒྱ་ཆེར་བཏང་ནས་རང་རང་ལ་རང། རང་ཉིད་རང་ལ་བརྩེ་བ་དེ་རང་ཉིད་རང་ལ་དྲིན་ཆེ་བའི་རྒྱུ་མཚན་མ་རེད་པ། རང་ཉིད་རང་གི་ངང་གིས་སྡུག་བསྔལ་མི་འདོད་པ་ཞིག་དང་བདེ་བ་འདོད་པ་ཅིག་ཡོད་རེད་པ། ཨེ་དེའི་ཐོག་ལ་ཡང་སྡུག་བསྔལ་སེལ་ཡག་དང་བདེ་བ་སྒྲུབ་ཡག་གི་ཐོབ་ཐང་ཞིག་རང་གི་ངང་གིས་ཡོད་པ་རེད་ད་དེ་སུ་ཞིག་རྩོད་པ་མི་འདུག་ག། གཞི་རྩ་དེའི་ཐོག་ནས་ནི་རང་གིས་རང་ལ་བརྩེ་བ་དེ་བྱེད་ཀྱི་ཡོད་རེད་པ། ས་དེ་འདྲ་ཡིན་པ་ཡིན་དུས་ཙམ་ནས་གཞན་ཡིན་ནའི་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་རང་ངང་གིས་ཡོད་རེད་པ། སྡུག་བསྔལ་སེལ་ཡག་དང་བདེ་བ་སྒྲུབ་ཡག་གི་ཐོབ་ཐང་དེ་ངང་གིས་ཡོད་པ་ཞིག་རེད་དོ། དེ་འདྲ་ཡིན་པ་ཡིན་དུས་ས་ནས་གཞི་རྩ་དེའི་ཐོག་ནས་གཞན་ལ་བརྩེ་བ་དེ་སྒོ་སྲུང་ཡོང་དགོས་པ་ཆགས་འདུག། དེ་འདྲ་ཡིན་པ་ཡིན་དུས་ས་ནས་ད་གཞན་དྲིན་ཆེན་པོ་ཡིན་པ་དང། དེ་རྒྱུ་མཚན་གཅིག་བྱས། དེ་ནས་རྒྱུ་མཚན་སྡེ་ཚན་གཅིག་དེ་ཨེ་ནི་རང་གཅེས་པར་འཛིན་པ་དེ་ཨེ་ནི་ཉེས་པའི་རྩ་བ་ཡིན་པ།

གཞན་དོན་ཆེད་ཕྱིར་བསམ་པས་རང་དོན་ཞར་ལ་འགྲུབ་པར་ཟེར། གཞན་དོན་གཙོ་བོར་བསམ་པས་རང་དོན་ཞར་ལ་འགྲུབ་པར་ཟེར།